དེ་ལྟར་སེམས་ཀུན་ནས་ཉོན་མོངས་པ་མེད་པ་ལ་གོམས་པར་བྱ་བ་བསྒྲུབ་དགོས་ཏེ་རང་ཉོན་མོངས་དེ་དག་ལས་མ་གྲོལ་བར་གཞན་དེ་དག་ལས་འགྲོལ་བར་མི་ནུས། འགྲོལ་བར་མི་ནུས་པའི་ཕྱིར་རོ། མདོ་སྡེ་རྒྱན་ལས་མགོ་ལ་སེམས་ཅན་འཁོར། མགོ་ལ་སེམས་ཅན་ཁུར་ཆེན་ཁྱེར་བ་ཡི་སེམས་དཔའ། མཆོག་ནི་དལ་གྱིས་འགྲོ་མི་མཛེས། བདག་གཞན་སྣ་ཚོགས་འཆིང་བས་རབ་བཅིངས་པས། བརྩོན་པ་བརྒྱ་འགྱུར་དུ་ནི་བྱ་བའི་རིགས། ཞེས་གསུངས་པ་ལྟར་རོ། དེ་ལྟ་བུའི་བྱང་སེམས་དེ་ནི་དགྲ་བཅོམ་པ་མ་ཡིན་ཀྱང་དེ་ལས་ཁྱད་པར་དུ་འཕགས་པར་ཀུན་ནས་ཉོན་མོངས་པ་མེད་པའི་ཟག་བཅས་ཀྱི་དངོས་པོ་ལ་སྤྱོད་པའི་ཕྱིར་ཐབས་ལ་མཁས་པའོ། ས་མུ་དྲས། ཉན་ཐོས་དབང་པོ་རྟུལ་བས་ཀྱང་འཁོར་བའི་སྐྱོན་རིག་ནས། འཁོར་བའི་སྐྱོན་རིག་ནས་ག་ཟེར། འཁོར་བའི་སྐྱོན་རིག་ནས་སྐྱོ་ན། འཁོར་བའི་སྐྱོན་རིག་ནས་སྐྱོ་ན་ཡིན་པ་འཁོར་བའི་སྐྱོན་རིག་ནས་སྐྱོ་ན། བྱང་སེམས་དབང་པོ་རྣོ་ཞིང་བློ་ཚད་མེད་པ་མེད་པས། ལྟ་ཅི། ཨེ་སྨོས་ཞེས་འཆད་དོ། དེ་ལྟར་མདོ་སྡེར། མྱང་འདས་ལ་དགའ་བར་བྱ་བར་གསུངས་པ་ནི། སྲིད་པར་སྐྱེ་བ་འཛིན་པ་ལ། གཏན་རྒྱབ་ཀྱིས་ཕྱོགས་པའི་མྱང་འདས་ལ་དགའ་བ་འགོག་ཅིང་ལས་དང་ཉོན་མོངས་པའི་འཆིང་བས་མ་གོས་པའི། སྲིད་པར་འཁོར་བ་ལ་བསྔགས་ཀྱི་ལས་ཉོན་དང་དེའི་དབང་གིས་འཁོར་བ་ལ་མི་སྐྱོ་བ་དང་དེ་ཆད་པའི་མྱང་འདས་ལ་དགའ་བ་འགོག་པ་མིན་ནོ། ཉེས་བྱས་དེ་གསུམ་ནི་རིམ་པ་ལྟར་སྡོམ་པའི་ཚུལ་ཁྲིམས་ཀྱི་འཚོ་བ་དང་མི་རྒོད་པ་དང་གཅིག་ཏུ་དབེན་པར་གནས་པ་ལས་ཉམས་པ་དང།

སྙིགས་མའི་རང་མདངས་ངོམ་པར་བྱེད། ལོག་འཚོ་ལྔ་གང་རུང་དང་དུ་ལེན་ཞིང་དེ་དག་གི་གཉེན་པོ་མི་བསྟེན་ན་འཚོ་བ་དང་དུ་ལེན་པའི་ཉོན་མོངས་ཅན་གྱི་འཚོ་བ་དང་དུ་ལེན་པ་ཟེར། འཚོ་བ་དང་དུ་ལེན་པའི་ཉོན་མོངས་ཅན་གྱི་ཉེས་བྱས་ཟེར། འཚོ་བ་དང་དུ་ལེན་པའི་མཐའ་ནི་ཉེས་བྱས་ནི་མིང་དེ་ལ། ལོག་པར་འཚོ་བ་དང་དུ་ལེན་པའི་ཉེས་བྱས། ལོག་འཚོ། ཉེས་བྱས་ཀྱི་མིང་གོ་ལོག་པར་འཚོ་བ་དང་དུ་ལེན་པའི་ཉེས་བྱས། ལོག་འཚོ་ལྔ་སྟེ་ལོག་འཚོ་ལྔ། ལོག་འཚོ་ལྔ་དང་དུ་ལེན་པའི་ཉེས་བྱས། ལོག་འཚོ། དང་དུ་ལེན་པའི་ཉེས་བྱས་ཉེས་བྱས་ཁོ་རང་མིང་ལ་དེ་ཟེར་གྱི། ལོག་འཚོ་ལྔ་ནི་ཨ་འདས་ནི་རིགས་ཀྱི་རྙེད་བཀུར་དང། དབང་པོ་སྡོམ་པ་དེ་ཁོ། དེ་རང། རིན་ཆེན་ཕྲེང་བའི་དོན་རྟགས་ཁོ་ར་ཞེས་གསུངས་བྱིན་པ་མི་འདུག། རྙེད་བཀུར་གྱི་ཆེད་དུ་དབང་པོ་སྡོམ་པར་འཆོས་པ་སྟེ་སྤྱོད་ལམ་མཛེས་པར་འཆོས་པ། ཁ་གསག་ནི་རྙེད་པར་བྱ་བའི་ཕྱིར་དུ་ངག་སྙན་སྔར་ནས་ངོ་ཤེས་ཡིན་པ་ལྟ་བུ་ཡིད་གཅུགས་པའི་ཚིག་སྨྲའོ། གཞོགས་སློང་ནི་རྫས་དེ་ཐོབ་པར་བྱ་བའི་ཕྱིར་ཁྱོད་ཀྱི་རྫས་འདི་ཤིན་ཏུ་ལེགས་བསྔགས་པ་བརྗོད་པ། ཐོབ་ཀྱིས་འཇལ་བ་རྙེད་པའི་ཕྱིར་ཁྱོད་ཀྱི་ཁྱིམ་དུ་ཡོན་གནས་ཁྱད་པར་ཅན་བྱུང་བ་ཁྱོད་བསོད་ནམས་ཆེ། སེང་གེའི་སྐུ་འདྲ་བྱེད། རྙེད་པས་རྙེད་པ་འཚོལ་བའི་ཆེད་དུ་ཁྱོད་ཀྱིས་སྔར་བྱིན་པ་འདི་ཤིན་ཏུ་ལེགས། ཟེར་གྱི། འོ་དེ་བས། བདག་འདི་ཉེས་བྱས་གཅིག་པ་ནི་བས། རྒོད་པ་དང་བརྗེད་པ་གང་རུང་གི་སེམས་ཀྱིས་དགོད་པ། རྩེ་བ་ཅ་ཅོ་འདོན་པ་གཡེང་བ། གཞན་ལ་དགོད་དུ་གཞུག་པར་འདོད་ནས་འཕྱར་ནས་རབ་ཏུ་རྒོད་པ་དང། ཉེས་བྱས་ཡོད་ལ་ཉི་ཤུ་ཉི་ཤུ་བཅུ་གཉིས་པ་ཉེས་བྱས་བཅུ་གཉིས་ཆེ་ནི་ཉེས་བྱས་བཅུ་གསུམ་ཡིན་པས། འཕྱར་ནས་རབ་ཏུ་རྒོད་པ་དང་བཅས་པའི་ཉེས་བྱས། འཕྱར་ནས་རབ་ཏུ་རྒོད་པ་དང་བཅས་པའི་ཉེས་བྱས། མདོ་ལས། བྱང་སེམས་འཁོར་བ་ལ་དགའ་བ་དང་མྱ་ངན་ལས་འདས་པ་ལ་མི་དགའ་བ། ཉེས་བྱས་ལྟ་ཞིང་ས་བདག་ནི་ནི་ཉིན་མོ། འོག་མ་ནི་ལ་དེ་སྐད་སྨྲས་ནས་འཁོར་བ་གཅིག་པུར་བགྲོད་པར་སེམས་པའི་ཉོན་མོངས་ཅན་གྱི་ཉེས་བྱས་འཁོར་བ་གཅིག་པུར་བགྲོད་པར་སེམས་པའི་ཉོན་མོངས་ཅན་གྱི་ཉེས་བྱས་སམ་ཉེས་བྱས་གསུམ་པོ་དེ་དག་མིང་ལ་དེ་འདྲ་བྱིན་ནོ། ཉེས་བྱས་གསུམ། ད་དེ་བས་ཉེས་བྱས་གསུམ་པོ་དེ་རིམ་པ་ལྟར་སྡོམ་པའི་ཚུལ་ཁྲིམས་ཀྱི་འཚོ་བ་དག་པ་མི་རྒོད་པ་དང་གཅིག་པུ་གཅིག་ཏུ་དབེན་པར་གནས་པ་ལས་ཉམས་པ་དང་ཉེས་བྱས་དང་པོ་ལ། ཉེས་བྱས་དང་པོ་ལ་ཆང་དང་མཚོན་ཆ་དང་དུག་དང་སྲོག་ཆགས་དང་རྒྱ་སྐྱེགས་ལ་སོགས་པའི་ཚོང་པ་དང་མ་བརྟགས་པའི་ཏིལ་དང་ཡུངས་ཀར་འཚིར་བའོ། ཞིང་ལ་སོགས་པ་ནས་སྨོས་ཀྱང་ཅི་དགོས་ཏེ་ཞེས་དེ་དག་ཀྱང་ལོག་འཚོར་སློབ་དཔོན་བྱང་ཆུབ་བཟང་པོས་བཤད་དོ། ས་ད་དེ་ཚོ་ལོག་འཚོ་ལ་ག་འདྲས་འཇུག་ཡོད་ན། ཆང་དང་མཚོན་ནས་དབང་ཐོབ་བཤད་དོ། ས་དེའི་ཉེས་བྱས་གསུམ་པོ་ཆེ་ད་ནི། གསུམ་པ་རང་གཞན་གཉིས་ཆ་མཉམ་པའི་ཚུལ་ཁྲིམས་དང་འགལ་བ་ལ་གཉིས་སམ། རང་གཞན་གཉིས་ད་ཕྱིན་ཡོད་ཀྱི། རང་གི་ཚུལ་ཁྲིམས་དང་འགལ་བའི་ཉེས་བྱས་གསུམ་པོ་གོ་སྤྱི་དང། ད་ནི་རང་གསུམ་པ་རང་གཞན་གཉིས་ཆ་མཉམ་པའི་ཚུལ་ཁྲིམས་དང་འགལ་བ་ལ་གཉིས་པའི་དང་པོ་རང་གི་བསྔགས་པ་མི་སྲུང་བ་ནི་ཡིན་ས་དང་གི་དང་པོ་རང་གི་བསྔགས་པ་གྲགས་པ་མ་ཡིན་མི་སྤོང་བ་ཞེས་པ་སྟེ་རང་གི་ཚིག་མི་བཙན་པའམ་མི་བཙུན་པར

ཧམ་པ་ཞིག་ཡོད་ཁྱོད་ལོགས་སུ་ཟ་འོ་དེ་འདྲ་ཡིན་པ་མ་རེད་ཨ་དེ་འདྲ་ཀུན་འདྲ་བཤད་སོང་དེ་ནི་གཞན་གོ་ལ་དྲི་ངན་པ་དང་མི་སྙན་པ་དང་གཏམ་ངན་པ་ལ་སོགས་པ་འོ་དེ་འདྲ་ཡོ་ང་ཞིག་གོ་རང་ལ་ཡོ་གོ་རང་ལ་ཡོ་གོ་རང་གི་ཁོ་ཞིག་རང་ལ་ཡོད་པའི་བདེན་པའི་དངོས་པོ་འོ་དེ་རང་གི་མི་སྲུང་མི་སྲུང་བ་མི་མི་སེལ་ན། མི་སྲུང་ཞིང་མི་སེལ་ན་ཉོན་མོངས་ཅན་དང། གཞི་མེད་པ་མི་བདེན་པའི་དངོས་པོ་མི་སྲུང་ཞིང་མི་སེལ་ན་ཉོན་མོངས་ཅན་མིན་པའི་ཉེས་པའོ། ས། འདི་ནི་ལས་དྲི་ངན་དང་མི་སྙན་པ་དང་གཏམ་ངན་པ་ཟེར་མཁན་ནི་ག་འདྲ་ཞིག་རེད་གསུངས་པར་ཟེར་ན། སྐྱོན་ཆེ་འབྲིང་གསུམ་ལ་གྲོ་ལུང་པས་གསུངས། མི་སྲུང་བ་ནི་དང་པོ་ནས་འབྱུང་འགྱུར་མི་འགོག་པའོ། མི་སྲུང་བ་དང་དང་པོ་ནས་དེ་འདྲ་རང་གི་འབྱུང་སྐྱེད་པའི་བསམ་ནི་མི་སྲུང་བ་མི་འགོག་པའོ་མི་འགོག་པའོ། མི་སེལ་བ་ནི་བྱུང་ཟིན་པ་དེ་འཕྲོ་མི་གཅོད་པའོ། མི་མི་སྙན་པ་སྨྲ་བ་ལ་སྲིད་ཐབས་མ་སྤྱད་ཀྱང། མི་སྙན་པ་སྨྲ་བ་ལ་སེལ་ཐབས་མ་བྱས་ཀྱང་ལྟུང་བ་མེད་པ་ལ་ལྟུང་བ་མེད་པ་ལ་བརྗོད་མཁན་གྱི་སྒོ་ནས་ནི་མུ་སྟེགས་ཅན་དང་བརྡ་སྤྲད་ཀྱང་ཡིད་མི་ཆེས་པ་མངོན་པར་ཞེན་པའི་གང་ཟག་དང། ཁྲོ་བས་ཟིལ་གྱིས་མནན་ནས་གཞན་གྱིས་བརྗོད་པ་སྟེ་གསུམ་མོ། ས་ད་ནི་མི་སྙན་པར་སྨྲ་བ་ལ་སེལ་ཐབས་མ་བྱས་ཀྱང་ལྟུང་བ་མེད་པ་ལ་བརྗོད་མཁན་གྱི་སྒོ་ནས་མུ་སྟེགས་ཅན་དང། བརྡ་སྤྲད་ཀྱང་ཡིད་མི་ཆེས་པ་མངོན་པར་ཞེན་པའི་གང་ཟག་དང་ཁྲོ་བས་ཟིལ་གྱིས་མནན་ནས་ནན་གྱིས་བརྗོད་པ་ལྟ་བུ་ལ་དེ་མིན་སོང་མེད་ལ། ཉེས་པ་མེད་ཟེར་འགྲེལ་པ་གསར་མར་གཞན་མུ་སྟེགས་དང་མངོན་པར་ཞེན་པ་ཞེས་དང་པོ་གཉིས་མུ་སྟེགས་ཅན་དུ་བྱས་པ་ནི་གཞུང་དང་མི་མཐུན་ནོ། བརྗོད་བྱའི་སྒོ་ནས་རབ་ཏུ་བྱུང་བ་དང་སློང་མོ་སྤྱོད་པ་དང་དགེ་བ་སྤྱོད་པའི་གཞི་མི་སྙན་པར་བརྗོད་པ་སྟེ་གསུམ་མོ། གཞན་གྱི་སྦྱོར་བ་རྩུབ་མོས་སྐྲག་པ་ནི་ས། ཉོན་མོངས་བཅས་ཀྱང་ཉོན་མོངས་བཅས་ཀྱང་འཆོས་མི་བྱེད་ཞེས་པ་སྟེ། ཕ་རོལ་མི་དགའ་བའི་གནོད་པའི་ཐབས་དང་ལུས་ངག་གི་སྤྱོད་པ་མི་སྡུག་པའི་ཆད་པས་འདུལ་བའི་ཐབས་དྲག་པོ་གང་གིས་སེམས་ཅན་གྱི་དོན་དུ་འགྱུར་བ་མཐོང་བཞིན་དུ། གཞན་མི་དགའ་བ་སྲུང་བ་ཙམ་གྱི་ཕྱིར་ཐབས་དེ་མི་བྱེད་ན་ཉོན་མོངས་ཅན་ནོ། མ་བྱས་ཀྱང་ཉེས་པ་མེད་པ་ནི་མ་བྱས་ཀྱང་ཉེས་པ་མེད་པ་ནི་དེ་བྱས་པས་ཕ་རོལ་ལ་ཚེ་འདིའི་དོན་ཆུང་ངུ་ཞིག་ཏུ་འགྱུར་ལ་གཞི་དེ་དེ་ལ་ཡིད་མི་བདེ་བ་ཆེན་པོར་འགྱུར་བའོ། གཞན་གྱི་དོན་ཆུང་ལ་རང་གི་ཚེགས་ཆེན་པོར་འགྱུར་བ་ལ་འགྲེལ་པ་རྣམས་ཀྱིས་བཤད་པ་ཡང་ཡོད་དོ། ས་བདག་ནི་གང་ཚེ་གུ་ག། ཚ་འདི་གང་ཞིག་ཡིན་ནམ།
ས་བུ་ཅིག་གོ་མ་མྱོང་ན། མི་གོ་ཚུལ་གོ་མི་འདུག་པ་ནི་གང། ཨ་ར།

ཐབས་དྲག་པོ་གང་གིས་སེམས་ཅན་གྱི་དོན་དུ་འགྱུར་བ་མཐོང་བཞིན་དུ་གཞན་མི་དགའ་བ་སྲུང་བ་ཙམ་གྱི་ཕྱིར་ཐབས་དེ་ཐབས་དེ་མི་བྱེད་ན་ཉོན་མོངས་ཅན་ནོ་ཞོ་དེ་རམ་བས། གང་དག་གིས་གཞན་གྱི་སྡིག་པ་ལ་སྡིག་པའི་བྱ་བ་ལ་གནས་པར་བྱེད། བསྒོམས་པས། ཐ་དི་ལ་སོ་སོ་བཀག་ཡག་གི་ཐབས་ཤེས་ཞི་དྲག་ག་འདྲ་ཅིག་ཡོད་ན་ཡང། ཐབས་ཤེས་ཡོད་བྱས། ཡོད་བྱས།
ཐབས་ཤེས་ཡོད་ན་ཡང་ཁོས་ངོ་སྲུང་མི།

མི་དགའ་བའི་གནོད་པའི་ཐབས་ལ་ཟེར་མི་དགའ་བའི་གནོད་པའི་ཐབས་དང་ལུས་ངག་གི་སྤྱོད་པ་མི་སྡུག་པའི་ཆད་པས་འདུལ་བའི་ཐབས་དྲག་པོ་གང་གིས་སེམས་ཅན་གྱི་དོན་དུ་འགྱུར་བ་མཐོང་བཞིན་དུ། སེམས་ཅན་དེ་ལ་ཆད་པ་བཅད་ནས་འོ་དེ་འདྲ་མ་བྱེད་ཟེར་ནས་ཁོ་བྱ་བ་ངན་པ་བྱེད་ཀྱི་ཡོད་ན་མ་བྱེད་ཟེར་མཐོང་བཞིན་དུ། ཞེས་ཧཱ་གིས་ཁོའི་ངོ་སྲུང་མི་འདུག་དེ་བཞག་ན་ཟིག་གོ།